ད་ཁོ་རང་གིས་ག་རེ་ལབ་ཀྱི་ཡོད་རེད་ཞུས་ན་གལ་སྲིད་ཁྱེད་ཀྱིས་རྒྱ་གར་གྱི་ཆོས་ཀྱི་སྐོར་ལ་ཡང་སྦྱང་འདོད་ཡོད་ན་ཨ་ནི་ཁོ་རང་ཚོས་ངེད་ཀྱི་དེབ་དེ་ཀློག་ན་འགྲིག་གི་ཡོད་རེད་ཟེར་ལབ་ཀྱི་ཡོད་རེད་ད་འདི་ལ་བརྟེན་བྱས་ནས་ངས་དེབ་འབྲི་བའི་རྒྱུ་མཚན་དེ་འདི་ཡིན་ཟེར་ལབ་ཀྱི་ཡོད་རེད་རོ། ཨ་ནི་རྒྱ་གར་གྱི་ཆོས་འདི་གས་དེ་ཆ་ཚང་ཅིག་ངའི་དེབ་དེ་ནང་འགྲེལ་བཤད་བརྒྱབ་ཡོད་རེད་ཟེར་ལབ་ཀྱི་ཡོད་རེད་ད source number དང་པོ་དེ་འདི་སྐོར་ལ་རེད་རོ། ད source number གཉིས་པ་དེ་ག་རེ་རེད་ཞུས་ན the bird leave its nest ལབ་ཀྱི་ཡོད་རེད་རོ། ཨ་ནི་བྱིའུ་གྱིས་རོ་སོ་སོའི་གྱི་བྱ་ཚང་དེ་རོ་ཨ་ནི་ཅིག་གློད་པ་ཡིན་ཟེར་ལབ་ཀྱི་ཡོད་རེད་རོ།

ཡན་གའི་སྒོ་ནས་ང་ཚོ་ཨ་ནི་ཅིག་མུ་མཐུད་བྱས་ནས source གཞན་པ་དེ་གས་དེ་སྦྱང་ཡང་བྱས།